ཨ་མེ་རི་ཀ་གི་ངོས་ནས་བོད་ཀྱི་ཆོས་དང་རིག་གཞུང་འགྲོ་བ་མིའི་ཐོབ་ཐང་དང་བཅས་པ་སྲུང་སྐྱོབ་ཀྱི་ཆེད་དུ་རྒྱ་ནག་གི་དཔོན་རིགས་ཚོ་དང་མཉམ་དུ་གྲོས་མོལ་དང་གླེང་སློང་གནང་རྒྱུ་གི་ཆོད་སེམས་བརྟན་པོ་ཡོད་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་རྒྱལ་བ་ཀརྨ་པ་གིས་གཙོས་པའི་བོད་ཕྱི་ནང་གཉིས་སུ་བོད་ཀྱི་འཁྲབ་ཁྲིད་པ་གྲགས་ཅན་པདྨ་ཚེ་བརྟན་ལགས་སྐུ་གཤེགས་པར། རྣམ་པ་འདྲ་མིན་གྱི་ལམ་ནས་མྱ་ངན་ཐུགས་གསོ་དང་ཁོང་གི་མཛད་རྗེས་ལ་བཀའ་དྲིན་རྗེས་དྲན་གནང་བའི་སྐོར་དང། མཇུག་ཏུ་ཉེ་སྔོན་རྒྱ་ནག་གི་ཁྲིམས་ཁང་ཞིག་གིས་ལྐོག་ཚོང་དང་མནར་གཅོད་ཕོག་པའི་ལྕགས་ཐག་གིས་བཏགས་པའི་བུད་མེད་དཀོན་ནོ་གི་གྱོད་གཞི་གི་ཉེས་ཅན་པ་ཚོ་ལ་ཁྲིམས་ཐག་བཅད་པའི་སྐོར་གྱི་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། ཨ་མི་རི་ཀ་གི་ངོས་ནས་བོད་ཀྱི་ཆོས་དང་རིག་གཞུང། འགྲོ་བ་མིའི་ཐོབ་ཐང་དང་བཅས་པ་སྲུང་སྐྱོབ་ཀྱི་ཆེད་དུ་རྒྱ་ནག་གི་དཔོན་རིགས་ཚོ་དང་མཉམ་དུ་གྲོས་མོལ་དང་གླེང་སློང་གནང་རྒྱུ་གི་ཆོད་སེམས་བརྟན་པོ་ཡོད་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད། ཉེ་ལམ་ཕྱི་ཟླ་ལྔ་པ་གི་ཚེས་དགུ་གི་ཉིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ། Antony Blinken། མཆོག་རང་དབང་ཁང་པ་གི་ལོ་འཁོར་གཟེངས་རྟགས་ཀྱི་མཛད་སྒོ་ལ་དམིགས་བསལ་གྱི་སྐུ་མགྲོན་དུ་ཕེབས་ནས་གསུང་བཤད་གནང་བའི་སྐབས་སུ་ཁོང་གིས།

དེ་ནི་ད་ལྟ་གི་བར་དུ་རྒྱ་ནག་གཞུང་གིས་བོད་མི་གི་རིགས་རྫས་སྡུད་བཞིན་པའི་གནད་དོན་གླེང་མཁན་ཨ་མི་རི་ཀའི་དཔོན་རིགས་མཐོ་ཤོས་དེ་ཆགས་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཨ་རིའི་ཕྱི་སྲིད་ལས་ཁུངས་ལ་མུ་མཐུད་དུ་དེ་འབྲེལ་གནས་ཚུལ་བཀའ་འདྲི་བྱས་པར་མགྲིན་ཚབ་པ་ཞིག་གིས་ཡིག་ཐོག་བཀའ་ལན་གནང་པའི་ནང་ཨ་མི་རི་ཀ་གི་ངོས་ནས་བོད་ནང་གི་བོད་མི་ཚོ་གི་ཆོས་དང་རིག་གཞུང་སྐད་ཡིག་འགྲོ་བ་མིའི་ཐོབ་ཐང་དང་བཅས་པ་སྲུང་སྐྱོབ་གི་ཆེད་དུ་མུ་མཐུད་དུ་རྒྱ་ནག་གི་དཔོན་རིགས་ཚོ་དང་མཉམ་དུ་གྲོས་མོལ་དང་གླེང་སློང་གནང་རྒྱུ་གི་ཆོད་སེམས་བརྟན་པོ་ཡོད་ལ། ཨ་མི་རི་ཀ་གིས་བོད་ཚུད་པའི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་གྱི་ཐད་ལ་རྒྱ་ནག་གཞུང་ལ་གླེང་སློང་མུ་མཐུད་དུ་གནང་བཞིན་ཡོད། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས་གསུངས་པ་ལྟར། ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ། ཨུ་ཟི་ར་ཟེ་ཡ་ལགས་ཀྱིས་ཉེ་ལམ་ཕྱི་ཟླ་གསུམ་པ་གི་ནང་དེ་འབྲེལ་ཨ་མི་རི་ཀའི་གྲོས་ཚོགས་སུ་སྙན་སེང་ཞུས་ཡོད། རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོ་གི་རིགས་རྫས་བསྡུ་རུབ་ཁྱོན་ཆེ་བྱས་ཏེ་བོད་མི་ཚོ་ལ་སྟངས་འཛིན་དང། དོགས་ཟོན་གྱི་བྱ་ར་མྱུལ་མ་བྱ་རྒྱུར་བཀོལ་སྤྱོད་བྱེད་བཞིན་པས་ང་ཚོར་བློ་འཚབ་སྐྱེ་གཞི་གྱུར་ལ། ང་ཚོས་རྒྱ་ནག་གཞུང་ལ་བོད་ནང་སེམས་ཚོར་མཚམས་འཇོག་བྱེད་དགོས་པ་ནན་སྐུལ་བྱེད་ཀྱི་ཡོད་ཅེས་ཡིག་ཐོག་ནས་བཀའ་ལན་གནང་ཡོད། ཁ་ན་ཌ་གི་ཕྱི་འབྲེལ་ལས་ཁུངས་དུ་བོད་དོན་དམིགས་བསལ་འབྲེལ་མཐུད་པ་ཟིག་བསྐོ་གཞག་གནང་དགོས་ཅེས་ཞུ་གཏུག་གནང་ཡོད། ཕྱི་ཚེས་བཅུ་གཅིག་གི་ཉིན་ཁ་ན་ཌ་གི་བོད་དོན་ལྷན་ཚོགས་དང། ཁྲོ་རོན་ཀྲོ་གི་ས་གནས་ཀྱི་བོད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ལྔ། ཨ་ཀྲོ་བ། བོད་རིགས་སྤྱི་མཐུན་ཚོགས་པ། མོན་ཁྲི་རིལ་བཅས་ནས་བོད་མི་སུམ་ཅུ་ལྷག་ཙམ་ཟིག་གིས་ཁ་ན་ཌ་གི་རྒྱལ་ས་ཨ་ཀྲོ་བ་གི་དབུས་གྲོས་ཚོགས་འོག་མ་གི་ཆབ་སྲིད་ཚོགས་པ་ཚང་མ་གི་འཐུས་མི་བཅུ་ཙམ་ཞིག་དང་ལྷན་དུ། བོད་དོན་ཞུ་གཏུག་གནང་ནས་གཙོ་བོ་ཁ་ན་ཌ་གི་ཕྱི་འབྲེལ་ལས་ཁུངས་དུ་བོད་དོན་དམིགས་བསལ་འབྲེལ་མཐུད་པ་ཟིག་བསྐོ་གཞག་གནང་དགོས་པའི་རེ་འདུན་ཞུས་པ་དང་དེ་བཞིན་ད་ལྟའི་བོད་ནང་གི་གནས་སྟངས་ཛ་དྲག་ཆེ་རུ་འགྲོ་བཞིན་པར་ལྟར། རྒྱ་ནག་གཞུང་ནས་བོད་པའི་རིག་གཞུང་རྩ་མེད་བཟོ་བཞིན་པའི་གནས་སྟངས། བོད་མིའི་འགྲོ་འདུག་ལ་རང་དབང་མེད་པ། བོད་མིའི་རིགས་རྫས་བསྡུ་རུབ། བོད་རིགས་གཞོན་སྐྱེས་མང་དག་ལ་ངལ་རྩོལ་སྐུལ་བ་བཅས། གང་ཅིར་རྒྱབ་སྐྱོར་སྔར་ལྷག་ཡོང་རྒྱུ་གི་ཞུ་གཏུག་གནང་བ། ཁ་ན་ཌ་གི་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་གསུངས་རྒྱུར།
བོད་དོན་སྒང་ལ་དམིགས་བསལ་གྱི་འབྲེལ་མཐུད་པ་བསྐོ་བཞག་གནང་ཡག་གི་འབོད་སྐུལ་བྱས་ད་ག་ནང་བཞིན་གྱི་བོད་ནང་དུ་ད་ཛ་དྲག་གི་གནས་ཚུལ་འཛིན་ལ་ཁ་ན་ཌ་ངོས་ནས་དུས་ཚོད་རྒྱབ་སྐྱོར་ཤུགས་ཆེ་རུ་གཏོང་ཡག་གི་འབོད། བོད་དོན་གི་ཐོག་ལ་དམིགས་བསལ་འབྲེལ་མཐུད་པ་ཞིག་བསྐོ་བཞག་ཡོང་བར་འབོད་སྐུལ་དང་བོད་དོན་གི་ཐོག་ཁ་ན་ཌ་གི་ངོས་ནས་རྒྱབ་སྐྱོར་ཤུགས་ཆེ་རུ་གཏོང་ཐབས་སུ་འབོད་སྐུལ་ཞུས་ཡོད་ཅེས་དང། ཁ་ན་ཌ་གི་ཆབ་སྲིད་ཚོགས་པ་ཚང་མ་གི་སྐུ་ཚབ་ཁག་བཅུ་ཙམ་ཞིག་ར་ལྷན་དུ་ཞུ་གཏུག་གནང་བ་བཞིན་ཁོང་རྣམས་ནས་རྒྱབ་སྐྱོར་གང་ཐུབ་གནང་རྒྱུ་ཡིན་པའི་ཞལ་བཞེས་གནང་འདུག་ད་ཐེངས་བོད་དོན་ཞུ་གཏུག་དེ་བཞིན་ལོ་ལྟར་འགྲོ་བཞིན་པའི་ཞུ་གཏུག་དང་མཉམ་དུ་གངས་ལྗོངས་ཆོས་ལྡན་གླིང་གི་བོད་ཀྱི་སྐད་ཡིག་འཛིན་གྲྭ་གི་སློབ་མ་བདུན་ཙམ་ཞིག་མཉམ་དུ་ཁྲིད་ནས་བོད་དོན་ཞུ་གཏུག་དང་འབྲེལ་བའི་སྐོར་ལ་ཉམས་མྱོང་གསོག་སླད་དུ་དམིགས་པ་བཞིན་ཕན་ཐོགས་ཆེན་པོ་བྱུང་ཡོད་པ་ཆབ་སྲིད་འབྲེལ་མཐུད་པ་གཡུ་སྒྲོན་བསྟན་འཛིན་ལགས་ཀྱིས་ངོ་སྤྲོད་གནང་ཡོད་སྐད། རྒྱལ་བ་ཀརྨ་པ་གིས་གཙོས་པའི་བོད་ཕྱི་ནང་གཉིས་སུ་བོད་ཀྱི་འཁྲབ་ཁྲིད་པ་གྲགས་ཅན་པདྨ་ཚེ་བརྟན་ལགས་སྐུ་གཤེགས་པར་རྣམ་པ་འདྲ་མིན་གྱི་ལམ་ནས་མྱ་ངན་ཐུགས་གསོ་དང་ཁོང་གི་མཛད་རྗེས་ལ་བཀའ་དྲིན་རྗེས་དྲན་གནང་གི་ཡོད་པའི་སྐོར་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་ཞུ། བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་དང་འཁྲབ་གཞུང་རྩོམ་པ་པོ་བོད་རྒྱ་ཡིག་རིགས་གཉིས་ཀྱི་རྩོམ་པ་པོ་སྐུ་ཞབས་པདྨ་ཚེ་བརྟན་ལགས་ཟླ་ལྔ་བའི་ཚེས་བརྒྱད་ཉིན་སྙིང་ཁམས་སྙུང་གཞིའི་རྐྱེན་གྱིས་བོད་ཀྱི་རྒྱལ་ས་ལྷ་ས་རུ་གློ་བུར་དུ་སྐུ་གཤེགས་རྗེས་བོད་ཕྱི་ནང་གཉིས་ཀྱི་བོད་མི་ཧ་ཅང་མང་བོས་སྤྱི་ཚོགས་དྲ་ལམ་བརྒྱུད་རྣམ་པ་སྣ་ཚོགས་ཀྱི་སྒོ་ནས་དམ་པ་ཁོང་ལ་མྱ་ངན་གུས་འདུད་དང་ཆབས་ཅིག་ཏུ་དམ་པ་ཁོང་གི་རླབས་ཆེན་མཛད་རྗེས་ལ་བཀའ་དྲིན་རྗེས་དྲན་གནང་དང་གནང་མུས་སུ་ཡོད་པ་བཞིན། ཡང་ཀརྨ་པ་མཆོག་གིས་མྱ་ངན་དང་ཐུགས་གསོའི་འཚམས་འཕྲིན་ཞིག་བསྩལ་ནས་སྙན་གྲགས་ལྡན་པའི་གློག་བརྙན་འཁྲབ་ཁྲིད་པ་དང་རྩོམ་པ་པོ་པདྨ་ཚེ་བརྟན་ལགས་གློ་བུར་དུ་ཚེ་ཡི་འཕེན་པ་རྫོགས་པའི་གནས་ཚུལ་འདི་འདྲ་ཞིག་ཡོང་རྒྱུ་བསམ་ཡུལ་ལ་མེད། བོད་ཀྱི་གློག་བརྙན་ལས་རིགས་ཁྲོད་རྒྱལ་སྤྱིའི་ཆུ་ཚད་ལྡན་པའི་འཁྲབ་ཁྲིད་པ་ཁོང་འདྲ་བ་སྔར་བྱུང་མྱོང་མེད་པ་ལྟ་བུ་རེད་ཅེས་གདེང་འཇོག་མཐོན་པོ་གནང་བ་མ་ཟད་གལ་ཏེ་ཁོང་མུ་མཐུད་ནས་བཞུགས་ཡོད་ན་ང་ཚོའི་མིག་ཡུལ་གྱི་དགའ་སྟོན་དུ་གྱུར་བའི་བོད་མི་རིགས་ཀྱི་འཚོ་བ་དངོས་དང་ཆོས་རིག་གི་ཤུགས་རྩལ་ལྡན་པའི་བརྩམ་བྱ་ཕུལ་བྱུང་མང་བོ་ཞིག་ཐོན་རྒྱུ་དང་དེ་བཞིན་ཁོང་གི་སྣེ་ཁྲིད་དང་མིག་དཔེ་བཟང་བོ་ལ་བརྟེན་ནས་བོད་ཀྱི་གློག་བརྙན་ལས་རིགས་ཐད་ལ་མི་སྣ་ཕུལ་བྱུང་མང་བོའང་སྐྱེད་སྲིང་ཐུབ་ངེས་ཡིན་ཞེས་བློ་འགྱོད་ཀྱི་ཚུལ་བཞེས་ཏེ། ད་རེས་ཀྱི་གཏམ་ངན་དེས་ང་ཚོའི་སེམས་པ་འཁྱག་ལ་སྦྱར་སོང་ཞེས་ཐུགས་ཕམ་གནང་ཡོད་པ་རེད། དེ་བཞིན་དུ་ཡང་རྒྱལ་དབང་ཀརྨ་པ་མཆོག་གིས་ཐུགས་དྲན་གསོས་ཏེ་ལོ་ཤས་གོང་ཨ་རིར་ཡོད་སྐབས་རྒན་ཁོང་དང་མཇལ་འཛོམས་དང་གླེང་མོལ་ཟབ་མོ་བྱུང་མྱོང་ཡོད་ཅིང་ནམ་རྒྱུན་ཁོང་གི་གློག་བརྙན་གྱི་བྱ་བཞག་ལའང་དངོས་བརྒྱུད་ནས་སེམས་ཁུར་བྱེད་མཁན་ཞིག་ཡིན་པས་ཁོང་གློ་བུར་དུ་གཤེགས་པ་དེ་ཡིད་ལ་ཤིན་ཏུ་བརྣག་པ་ཞིག་བྱུང་ཡང་བྱ་ཐབས་བྲལ། ཞེས་ཐུགས་ཕམ་པོ་གནང་འདུག་གཞན་ཡང་རྒྱལ་དབང་ཀརྨ་པ་མཆོག་གིས་ཚེ་རབས་གཞན་དུ་ཆོས་ལྡན་གྱི་ལུས་སུ་སྐྱེས་ཏེ་སྔར་ཡང་རང་ཡུལ་གངས་ཅན་གྱི་ཞིང་འདིར་སྲི་ཞུའི་ལེགས་སྐྱེས་འབུལ་བའི་རིགས་སུ་སྐྱེ་བའི་བསྔོ་སྨོན་གང་ཤེས་བྱེད་རྒྱུ་ཞེས་ཐུགས་སྨོན་གནང་བ་དང་ཆབས་ཅིག་ཏུ་ཁོང་གི་གཉེན་ཉེ་དང་གྲོགས་པོ་སོགས་འབྲེལ་ཡོད་ཀུན་ལའང་ཐུགས་གསོ་དང་གདུང་སེམས་མཉམ་འཁུར་བྱེད་རྒྱུ་ཡིན་ཞེས་ཐུགས་གསོ་གནང་ཡོད་པས་མ་ཚད་པདྨ་ཚེ་བརྟན་ལགས་ཀྱི་མིང་འདུས་པའི་ཚིགས་བཅད་ཤོ་ལོ་ཀ་གཅིག་བརྩམས་ཡོད་པ་ནི། པདྨའི་འདབ་མ་རྒྱས་ལོང་མེད་པར་དགུན་གྱི་སྲིན་མོའི་ཟས་སུ་གྱུར། ཚེ་བརྟན་ཞེས་པའི་མིང་དེ་ཐོས་དུས་འདོགས་མཁན་དེ་ལ་ཚིག་པ་ཟ། འོན་ཀྱང་ལོ་ངོ་བརྒྱ་ཕྲག་རྗེས་སུ་ལྷིང་འཇགས་མ་ཎི་རྡོ་འབུམ་འགྲམ། འཁྲབ་ཁྲིད་རྐང་སྟེགས་རྙིང་བའི་ཐོག་ཏུ་ཁྱོད་ཀྱི་གཟུགས་བརྙན་གསལ་ལེར་ངེས་ཞེས་གསུངས་ཡོད་ཀི། དེ་བཞིན་དུ་བོད་ནང་གི་སྐྱེ་བོ་རབ་འབྲིང་ཐ་གསུམ་གྱིས་རྩོམ་ཐུང་དང་སྙན་ངག་སོགས་བྲིས་ནས་སྐུ་ཞབས་པདྨ་ཚེ་བརྟན་ལགས་སྐུ་གཤེགས་པར་མྱ་ངན་དང་གུས་འདུད་ཞུ་བ་སྦྲགས། སོ་སོའི་ཐུགས་རེ་དང་བསམ་འཆར་ཡང་བཏོན་པ་བཞིན།

རིག་གཞུང། ད་རིག་གཞུང་ནང་ནས་ནི་བོད་པའི་ཕྱེད་ཀ་གློག་བརྙན་གྱི་སྒྱུ་རྩལ་འདིའི་ནང་ལ་ཏོ་ཁོ་རང་རྒྱལ་སྤྱི་ནང་ཡིན་ནའི་ཡང་སྐད་གྲགས་ཆེ་ཤོས་ཅིག་རེད། ད་ག་ནང་བཞིན་ངས་བྱས་པས་ན་ཁོ་རང་དངོས་གནས་རྩ་ཆེན་པོ་དང་གལ་ཆེན་པོ་ཅིག་ཀུན་གྱིས་ང་ཚོ་བོད་པའི་ཅིག་ཐོག་ནས་བལྟས་པས་ན། དེ་སྔ་རྒྱ་ནག་གཞུང་གིས་བོད་དང་འབྲེལ་བའི་གློག་བརྙན་སྐོར་ཞིག་བཟོས་ཡོད་མོད་དཔེར་ན་སྐད་གྲགས་ཅན་གྱི་ཞིང་བྲན་ཟེར་བའི་གློག་བརྙན་དང་གསེར་དངུལ་ཐང་སྲོང་བཙན་སྒམ་པོ་སོགས་ཀྱིས་མཚོན་པའི་དགོས་པ་གང་ཞིག་གི་ཆེད་དུ་དམིགས་ནས་བཟོས་པའི་དྲིལ་བསྒྲགས་གློག་བརྙན་རེད། འོན་ཀྱང་སྐུ་ཞབས་པདྨ་ཚེ་བརྟན་ལགས་ཀྱིས་གློག་བརྙན་བཟོ་སྐྲུན་མགོ་བརྩམས་པ་ནས་བཟུང་བོད་ཀྱི་གློག་བརྙན་ཟེར་བའི་རྣམ་པ་གསར་བའི་གློག་བརྙན་ཞིག་བོད་ས་རུ་བྱུང་བ་རེད། དུས་དེ་ནས་བོད་ཀྱི་གློག་བརྙན་ཞེས་པའི་ཐ་སྙད་འདི་བྱུང་བ་རེད། དེ་འདྲ་བྱུང་བར་རྒྱུ་མཚན་མེད་པ་ཞིག་མིན་ལ། དཔེར་ན་སྐུ་ཞབས་པདྨ་ཚེ་བརྟན་ལགས་ཀྱིས་བཅར་འདྲི་ཞིག་གི་སྐབས་སུ་ཁོང་གིས་གློག་བརྙན་གྱི་ཁྱད་ཆོས་འདི་ལྟར་ངོས་འཛིན་གནང་འདུག།

ད་གོང་ནས་སྐུ་ཞབས་པདྨ་ཚེ་བརྟན་ལགས་ཀྱིས་ངོ་སྤྲོད་གནང་བ་བཞིན་ཁོང་གིས་བཟོ་སྐྲུན་བྱས་པའི་གློག་བརྙན་དག་ལ་བོད་ཀྱི་གློག་བརྙན་ཞེས་ཐོགས་དོན་ནི་གཙོ་བོ་བོད་མིའི་འཚོ་བ་བརྗོད་བྱ་བྱས་ཏེ་གློག་བརྙན་གཏམ་རྒྱུད་ནང་གི་མི་སྣ་ཚང་མ་བོད་པ་རེད་ལ་ཚང་མས་བོད་སྐད་བཤད་ཀྱིན་པ་ཚང་མའི་བྱ་སྤྱོད་དང་བསམ་བློ་གཏོང་ཕྱོགས་ཚང་མ་བོད་པ་དང་མཐུན་པ་རེད་ལ་དེ་ནི་པདྨ་ཚེ་བརྟན་ལགས་ཀྱི་གློག་བརྙན་གྱི་ཁྱད་ཆོས་ཡིན་ལ་དེ་མིན་གློག་བརྙན་བཟོ་སྐྲུན་རུ་ཁག་དཔེར་ན་པར་པ་སོགས་ཚང་མའང་བོད་མི་རྐྱང་རྐྱང་ཡིན་པས་ཧ་ལམ་པདྨ་ཚེ་བརྟན་གྱི་གློག་བརྙན་ནི་མགོ་ནས་མཇུག་བར་དུ་བོད་མི་ཁོ་ནས་བཟོ་སྐྲུན་བྱས་པ་རེད་ཅེས་བརྗོད་ཀྱང་ཐལ་ཆ་མེད་པ་ལྟ་བུ་ཡིན། གང་ལྟར་སྐུ་ཞབས་པདྨ་ཚེ་བརྟན་ལགས་ཀྱིས་བོད་ཀྱི་གློག་བརྙན་ཞེས་པའི་ལམ་ཁ་གསར་བ་ཞིག་བཞེངས་སྐྲུན་གནང་བས་མ་ཚད་ལམ་ཁ་དེ་རྒྱ་བསྐྱེད་ནས་ད་ལྟ་ཁོང་གི་ཤུགས་རྐྱེན་དང་སྣེ་ཁྲིད་འོག་བོད་ཁུལ་དུ་གཞོན་སྐྱེས་མང་བོ་ཞིག་པདྨ་ཚེ་བརྟན་ལགས་ཀྱིས་གསར་གཏོད་གནང་བའི་གློག་བརྙན་གྱི་ལམ་ཆེན་དེ་དེད་ནས་མདུན་དུ་སྐྱོད་བཞིན་ཡོད་ཅེས་བོད་ཕྱི་ནང་གི་བོད་པ་ཚོས་མགྲིན་དབྱངས་གཅིག་གིས་གྱེར་བཞིན་ཡོད།
ན་ནིང་གི་ལོ་དང་བསྡུར་ན་ད་ལོ་བོད་ནང་དབྱར་རྩྭ་དགུན་འབུ་གི་རིན་གོང་མཐོན་པོ་རག་གི་ཡོད་པ་ས་གནས་ཀྱི་དབྱར་རྩྭ་དགུན་འབུ་བརྐོ་མཁན་གྱི་བོད་མི་ཁག་ཅིག་གིས་འགྲེལ་བརྗོད་བྱས་ཡོད། ནག་ཆུ་ས་ཁུལ་གྱི་དབྱར་རྩྭ་དགུན་འབུ་བརྐོ་མཁན་གྱི་བོད་མི་ཞིག་ལ་འདིའི་སྐོར་ལ་སྐད་ཆ་འདྲི་སྐབས་ཁོང་གིས་ཉི་མ་རེ་ལ་འབུ་རྐང་བདུན་བརྒྱད་རག་གི་ཡོད་པ་དང་སྐབས་རེ་ལ་གངས་འབབ་རྒྱུ་ཤུགས་དྲག་པས་འབུ་ཡོད་ས་ལ་འགྲོ་མ་ཐུབ་པར་འབུ་གཅིག་ཀྱང་མ་རག་པའི་གནས་སྟངས་འགྲེལ་བརྗོད་བྱས་འདུག་ལ་ཡང་ཁག་ཅིག་ལ་ཉི་མ་རེ་ལ་འབུ་ཉི་ཤུ་དང་སུམ་ཅུ་རག་སོང་ཟེར་མཁན་ཡོད་པ་དང་སྦྲགས་མང་པོ་ཞིག་གིས་ས་གནས་དེའི་རི་ལུང་ཐང་གསུམ་དུ་སླེབས་པའི་འབུ་ཉོ་ཚོང་བྱེད་མཁན་ལ་འཕྲལ་དུ་འབུ་བཙོངས་ནས་ན་ནིང་གི་ལོ་ལ་འབུ་གཅིག་ལ་སྒོར་མོ་ཉི་ཤུ་རག་གི་ཡོད་ན་ད་ལོ་སུམ་ཅུ། མཚམས་རེར་བཞི་བཅུ་ཙམ་སྔོན་མ་ལས་ལྡབ་གཅིག་གི་རིན་གོང་མཐོན་པོ་རག་གི་ཡོད་པ་བརྗོད་ཡོད་ཀི། ཆེ་ཁུ་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་གྱིས་རྒྱ་ནག་དང་འབྲེལ་བ་འཛིན་པར་དམངས་གཙོ་གི་ལམ་ལུགས་ལྡན་པའི་འཛམ་གླིང་གི་ཡུལ་གྲུ་ཁག་རྡོག་རྩ་གཅིག་ཏུ་གནས་དགོས་ཞེས་གསུངས་ཡོད་ཀི། རོའེ་ཊར་གསར་ཁང་གིས་ཕྱི་ཚེས་བཅུ་གཉིས་གི་ཉིན་ཆེ་ཁུ་གི་རྒྱལ་ས Prague ནས་གནས་ཚུལ་སྤེལ་དོན་ལ་གཞིགས་ན། ཡོ་རོབ་མཐུན་ཚོགས་དང་དེ་མིན་གྱི་དམངས་གཙོ་གི་ཡུལ་གྲུ་ཁག་མཐུན་སྒྲིལ་རྡོག་རྩ་གཅིག་ཏུ་གནས་པའི་སྒོ་ནས་རྒྱ་ནག་དང་འབྲེལ་བ་འཛིན་དགོས་ལུགས་དང་རྒྱུ་མཚན་ནི། ཡོ་རོབ་མཐུན་ཚོགས་ཀྱི་ཁྱབ་ཁོངས་ཀྱི་རྒྱལ་ཁབ་ཆེ་ཤོས་ཚོས་ཀྱང་རང་སྟེང་ནས་འདྲ་མཉམ་གྱི་ཐོག་ནས་རྒྱ་ནག་དང་ཁ་གཏད་དུ་ལངས་ཐུབ་ཀྱི་མེད་ཞེས་ཆེ་ཁུ་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན། Petr Pavel། མཆོག་ནས་གསུངས་ཡོད་ཀི། ཨ་མེ་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་ཧོང་ཀོང་གི་ནང་གི་རྒྱལ་ཁབ་བདེ་འཇགས་ཀྱི་གྱོད་དོན་གྱི་ཁྲོད་ལག་འབྲེལ་ཡོད་པའི་ཁྲིམས་དཔོན་ཚོ་ལ་ཉེས་ཆད་གཅོད་དགོས་པའི་འབོད་སྐུལ་གནང་བར་རྒྱ་ནག་གཞུང་གིས་ཁ་རྡུང་བཏང་ཡོད་ཀི། རོའེ་ཊར་གསར་ཁང་གིས་ཕྱི་ཚེས་བཅུ་གཉིས་གི་ཉིན་ཧོང་ཀོང་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན། རྒྱ་ནག་གཞུང་གིས་གཟའ་པ་སངས་གི་ཉིན་ཨ་མེ་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་ནས་ཧོང་ཀོང་གི་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་གཞི་གི་གྱོད་དོན་གྱི་ཁྲོད་ལག་འབྲེལ་ཡོད་པའི་ཁྲིམས་དཔོན་མི་སྣ་ཉི་ཤུ་རྩ་དགུ་ལ་ཉེས་ཆད་གཅོད་དགོས་པ་དང། ཁྲིམས་དཔོན་དེ་ཚོ་གི་བྱེད་ལས་ཀྱི་རྐྱེན་གྱིས་ཁྲིམས་སྒྲིག་གི་འགན་དབང་ནུས་པ་ཉམས་ཆག་བཏང་ཡོད་ཅེས་སྙན་ཐོ་བཏོན་པ་དེར་ཁ་རྡུང་བཏང་ཡོད་ཀི། ཨ་མི་རི་ཀའི་གྲོས་ཚོགས་རང་བཞིན་གྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་དུས་ནས་དུས་སུ་སྙན་ཐོ་འདོན་སྤེལ་གྱི་ལམ་ནས་གྲོས་ཚོགས་སུ་སློབ་སྟོན་གྱི་ཚུལ་དུ་བསམ་ཚུལ་འབུལ་གྱི་ཡོད་པ་ལྟར་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་ཐམ་པའི་ལོར་ཧོང་ཀོང་གི་ཐོག་ལ་བཙན་བཀོལ་བྱས་པའི་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་གཞི་དེ་ནི་དམངས་གཙོ་གི་ལས་འགུལ་བ་ཚོ་ལ་དམིགས་ནས་བཏོན་པ་ཞིག་རེད་ཁྲིམས་གཞི་དེས་རང་དབང་ལྡན་པའི་ཁྲིམས་འཛིན་ལམ་ལུགས་ཉམས་ཆག་བཏང་བ་དང་ཉེས་དོན་ཞུ་སྦྱོར་བ་གི་གཞི་རྩ་གི་སྲུང་སྐྱོབ་བརྒྱུད་རིམ་མེད་པ་བཟོས་ཡོད་ཅེས་གོང་གི་སྙན་ཐོའི་ནང་གསལ་སྟོན་བྱས་འདུག་པ་མ་ཟད་པེ་ཅིན་ཕྱོགས་གཏོགས་ཀྱི་འགོ་ཁྲིད་ཀྱིས་བསྐོ་གཞག་བྱས་པའི་ཁྲིམས་དཔོན་ཁོ་ནར་རྒྱལ་ཁབ་བདེ་འཇགས་ཁྲིམས་གཞི་གི་གྱོད་དོན་ཁག་ལ་ཉན་ཞིབ་གནང་འཇུག་གི་ཡོད་པའི་རྒྱུ་མཚན་གྱིས་སྤྱི་འབངས་ཀྱི་ཁྲོད་དུ་ཁྲིམས་འཛིན་ལམ་ལུགས་ལ་ཡིད་ཆེས་བརླག་པའི་གནས་སྟངས་བཟོས་ཡོད་པའི་ཁར་བསྐོ་གཞག་བྱས་པའི་ཁྲིམས་དཔོན་ཚོས་ཁྲིམས་སྒྲིག་ལ་འགལ་འཛོལ་བྱས་ཡོད་ཅེས་གསལ་སྟོན་དང་སྦྲགས་ཨ་མེ་རི་ཀའི་གཞུང་ནས་ཧོང་ཀོང་གི་རྒྱལ་ཁབ་བདེ་འཇགས་ཁྲིམས་གཞི་གི་གྱོད་དོན་གྱི་ཐད་ཀྱི་ཁྲིམས་དཔོན་ཉི་ཤུ་རྩ་དགུ་ལ་ཉེས་ཆད་གཏོང་དགོས་པའི་འབོད་སྐུལ་བྱས་པ་ཟིག་རེད། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཧི་མ་ཅལ་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་མོལ་གྱིས་ཧི་མ་ཅལ་མངའ་ཁུལ་དུ་གནས་སྡོད་བོད་མི་ཚོ་གི་ས་ཞིང་བོགས་གཏོང་དང་འབྲེལ་བའི་དཀའ་ངལ་ཁག་ཅིག་སྙན་སེང་བྱས་པར་སྤྱི་ཁྱབ་བློན་ཆེན་མཆོག་གིས་ཞལ་བཞེས་གནང་ཡོད་པ་སོགས་ཀྱི་ཐད་ལྕགས་མོ་འཚོ་གི་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་ཞུ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཟླ་བ་འདིའི་ཚེས་དགུ་ཉིན་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་རྒྱལ་ས་ཤིམ་ལར་ཕེབས་འབྱོར་གྱིས་ཁུལ་དེར་ཡོད་པའི་ཁ་འཐོར་གཞིས་ཆགས་ཁག་དང་དགོན་སྡེ་ཁག་དེ་བཞིན་ཤིམ་ལ་སམ་བྷོ་ཊ་གཏན་སློབ་དང་རྒན་གསོ་ཁང་བཅས་སུ་གཟིགས་སྐོར་དང་གསུང་བཤད་གནང་ཡོད་པ་དང།

ཡང་འཚམས་འདྲི་གཅིག་པོ་མ་ཡིན་པར་ཧི་མ་ཅལ་ནང་གི་བོད་མིའི་གཞིས་ཆགས་ཁག་ནང་ས་ཞིང་བོགས་མར་གཏོང་ལེན་སོགས་ཀྱི་ཐོག་འཕྲད་བཞིན་པའི་དཀའ་ངལ་ཁག་ཅིག་སེལ་ཐབས་ཀྱི་སྐོར་ལ་ཡང་འབོད་སྐུལ་བྱས་པ་ལྟར། སྤྱི་ཁྱབ་བློན་ཆེན་མཆོག་གིས་དཀའ་ངལ་དེ་དག་སེལ་རྒྱུའི་ཞལ་བཞེས་གནང་བ་ནང་སྲིད་དྲུང་འཕར་བསྟན་འཛིན་ནོར་བུ་ལགས་ཀྱིས་འགྲེལ་བརྗོད་གནང་བྱུང། བཀའ་མོལ་དེ་ཡང་ལྷུག་པོ་ཞེ་ཅིག་བྱས་ནས་ནི་ཁོ་རང་གིས་ང་ཚོའི་དགེ་ས་གནས་ཁག་གི་དཀའ་ངལ་ཆ་ཚང་དེ་ཁོ་རང་གིས་ཉན་ཆེད་བྱས་ནས་འདི་གའི་ཆ་ཚང

སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་མོལ་སྐབས་སུ་ཧི་མ་ཅལ་མངའ་སྡེའི་ནང་ཤིམ་ལ་གཙོ་བྱས་པའི་བོད་མི་འདུས་སྡོད་ས་གནས་ཁག་བཅུ་བཞི་ཙམ་ཡོད་པ་དེ་དག་གི་བདེ་སྡུག་གི་སྐོར་གླེང་སློང་གནང་ནས་རྒྱབ་སྐྱོར་ཡོང་བའི་འབོད་སྐུལ་བྱས་ཡོད་པ་མ་ཟད། འདི་ཚེས་བཅུ་གཉིས་ཉིན་སྲིད་སྐྱོང་མཆོག་གིས་ཤིམ་ལ་གྲོང་ཁྱེར་གྱི་སྤྱི་ཁྱབ་དྲུང་ཆེ་སྐུ་ཞབས། པར་བོ་ད་སེཀ་སི་ན་ལགས་གཙོ་བྱས་པའི་ཧི་མ་ཅལ་མངའ་སྡེའི་ཤིང་ནགས་ལས་ཁུངས་དང་ཁྲལ་བསྡུ་ལས་ཁུངས་གཉིས་ཀྱི་སོ་སོའི་དྲུང་ཆེ་རྣམ་གཉིས་སོགས་དང་མཇལ་འཕྲད་ཀྱིས་ཁུལ་དེའི་ནང་བོད་མིའི་གནས་ཡུལ་ལ་རྙོག་དྲ་ཡོད་པའི་ས་ཁུལ་ཁག་ཅིག་ཡོད་པ་དེ་དག་གི་དཀའ་ངལ་སེལ་དགོས་པའི་འབོད་སྐུལ་བྱས་ཡོད་པ་ནང་སྲིད་དྲུང་འཕར་བསྟན་འཛིན་ནོར་བུ་ལགས་ཀྱིས་མུ་མཐུད་དུ་འགྲེལ་བརྗོད་གནང་བྱུང། དེ་ནང་བཞིན་གྱིས་རྡ་རམ་ས་ལ་གཙོས་པའི་གི་དེ་འདྲ་མུ་འབྲེལ་ཁུལ་དེ་འདྲ་ཚོགས་འདུ་མཚོ་པདྨ་ཁུལ་དེ་ནང་བཞིན་གྱིས་ནི་ང་ཚོ་ཧི་མ་ཅལ་ནང་ལོ་ས་ཆ་མང་པོ་ཅིག་ལ་ད་ལྟ

ཧི་མ་ཅལ་མངའ་སྡེ་གཞུང་དང་བོད་མིའི་སྒྲིག་འཛུགས་གཉིས་ཀྱི་མཛའ་འབྲེལ་ནི་ཧ་ཅང་གི་གལ་ཆེན་པོ་ཆགས་ཡོད་པ་མ་ཟད་ལྷག་པར་དུ་ཕྱོགས་གཉིས་ཀྱི་འབྲེལ་ལམ་ནི་བོད་མིའི་བདེ་སྡུག་ཙམ་མིན་པར་བོད་མིའི་འཐབ་རྩོད་ལ་ཡང་གལ་འགངས་ཆེན་པོ་ཆགས་ཀྱི་ཡོད་པ་འགྲེལ་བརྗོད་གནང་ཡོད། རྟག་ཏུ་རྒྱ་གར་ཧི་མ་ཅལ་མངའ་སྡེ་གཞུང་གིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྲུང་བྱ་གཙོ་བྱས་པའི་ཁུལ་འདིར་གནས་སྡོད་བོད་མི་རྣམས་ཀྱི་བདེ་འཇགས་དང་འཕྲོད་བསྟེན་སོགས་ལ་གང་ཐུབ་ཀྱིས་མཐུན་འགྱུར་གནང་མུས་ཡིན་ཞིང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ད་རེས་སྲིད་སྐྱོང་དང་སྤྱི་ཁྱབ་བློན་ཆེན་རྣམ་གཉིས་མཇལ་འཕྲད་གནང་བ་དེ་བོད་མིའི་སྒྲིག་འཛུགས་དང་མངའ་སྡེ་གཞུང་གཉིས་བར་འབྲེལ་བ་ཇེ་བཟང་དུ་ཕྱིན་པའི་སྔོན་བརྡ་ཡིན་པ་གསུངས་བྱུང། Himachal མངའ་སྡེའི་གཞུང་གིས་རྒྱབ་སྐྱོར་དང་རོགས་རམ་དང་བརྟན་བརླིང་བཅས་བྱས་ཏེ་ད་ལྟ་ཡིན་ནས་རྒྱ་གར་ཡུལ་མི་དང་བོད་པ། ཕན་ཚུན་བར་འབྲེལ་བ་བཟང་པོ་ཞུ་བཞིན་ཆེད། ཨ་ནི་གཞུང་ནི་ཡིན་པ་ནས་ཀའི་མཐུན་རྐྱེན་བཟོ་བའི་དང་དུས་གཏན་རྒྱབ་སྐྱོར་གནང་ཡོད་དུ་ད་ལྟ་བར་དུ་བློན་ཆེན་རིམ་པ་ག་ཚོད་བྱུང་ཡོད་ནས་ཀའི་འབྲེལ་བ་ཡག་ཐག་ཆོད་དང་རྒྱབ་སྐྱོར་ཡག་ཐག་ཆོད་གནང་གི་ཡོད་པ་དེ་ལ་རྒྱབ་སྐྱོར་ཚུན་ཆད་དང་བཀའ་དྲིན་བསམ་ཤེས་བཞེས་འདུག་ཨ་འདི་བཅའ་བའི་དང་ཀྱང་ཁོངས་སུ་སྐྱོང་ཆོག་ཅེས་རེ་གནང་ཡོད་དེ་གནད་འགག་ཆགས་ཀྱི་ཡོད་རེད་ཅེས་ཞུ་བ་ཡིན།
ད་ལྟའི་ཆར་ཧི་མ་ཅལ་མངའ་སྡེའི་ནང་མི་འབོར་ས་ཡ་བདུན་ལྷག་ཡོད་པ་དང། ཡང་ཧི་མ་ཅལ་མངའ་སྡེའི་ནང་བཙན་བྱོལ་བོད་མི་སྟོང་ཕྲག་སུམ་ཅུ་ཙམ་ཡོད་པའི་ནང་ནས་བཞུགས་སྒར་རྡ་རམ་ས་ལར་བོད་མི་བདུན་སྟོང་ལྷག་ཙམ་དང་སྦིར་དང་སིམ་ལ་ས་གནས་གཉིས་ཀྱི་ནང་བོད་མི་བཞི་སྟོང་ལྷག་གནས་སྡོད་བྱེད་བཞིན་ཡོད་པ་རེད། དེ་རིང་གི་བུད་མེད་དང་སྤྱི་ཚོགས་སུ་གོ་ནོར་གྱི་ལེ་ཚན་གྱི་ནང་དུ། ཉེ་སྔོན་རྒྱ་ནག་གི་ཁྲིམས་ཁང་ཞིག་གིས་ལྐོག་ཚོང་དང་མནར་གཅོད་ཕོག་པའི་ལྕགས་ཐག་གིས་བཏགས་པའི་བུད་མེད་ཅེས་པའི་གྱོད་གཞིའི་ཉེས་ཅན་པ་ཚོ་ལ་ཁྲིམས་ཐག་བཅད་པའི་ཐད་རྡོ་རྗེ་མཚོ་ཡིས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་ཞུ།
བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན།

བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་དང་བོད་ནང་གི་བུད་མེད་མི་ཉུང་བ་ཞིག་མི་ལྐོག་ཚོང་མཁན་གྱི་གཡོ་འོག་ཏུ་ཚུད་པའི་གནད་དོན་ཐད་རྒྱུས་མངའ་ཡོད་མཁན་སངས་རྒྱས་སྐྱབས་ལགས་ཀྱིས་འདི་གའི་བཅར་འདྲི་སྐབས་འདི་ལྟར་གསུངས་སོང། མི་དམངས་ཀྱི་སྐྱིད་སྡུག་དང་མི་དམངས་ཀྱི་བདེ་ཐང་དང་མི་དམངས་ཀྱི་ཐོབ་ཐང་གི་ཆེད་དུ་ཨ་ནི་ཁྲིམས། ཤོག་བུ་སྒང་ལ་ཡོད་པ་མ་གཏོགས་ཨ་ནི་ལག་བསྟར་བྱེད་ཀྱི་ཡོད་མ་རེད། ད་ཁྲིམས་ལག་བསྟར་མ་བྱས་དུས་སྒང་ལ་བུད་མེད་ཉོ་མཁན་ནི་ཡོད་རེད་ཨ་ནི་དེའི་བར་རོ་ནས་ཨ་ནི་བཙོང་མཁན་གྱིས་ཁྲིམས་འགལ་གྱིས་ཁྲིམས་འགལ་བྱས་ཡ་དེ་ཚོ་ཨ་ནི་ཁྲིམས་ལག་བསྟར་མ་བྱས་དུས་སྒང་ལ་ཨ་ནི་ད་མང་པོ་ཅིག་གི་ནག་ཚོང་དེ་འདྲ་རྒྱག་གི་ཡོད་ཨ་ནི་སྟངས་དེ་རེད་ད་དེའི་ཐུག་ས་དེ་ག་པར་ཐུག་རེད་ན་རྒྱ་ནག་གཞུང་ལ་ཐུག་རེད་བས་དེ་གསལ་པོ་འདྲ་པོ་རེད་ད། ད་བུད་མེད་བཙོང་ཡ་གི་གནད་དོན་དེ་བོད་ལྟ་བུར་མཚོན་ན་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུའི་ནང་ལོགས་ནས་བྱུང་བསྡད་ཡོད་རེད་ད་སྐབས་དེ་ལ་ཚོད་དཔག་བྱས་ཡ་ན་ལོ་རེ་རེ་ལ་མ་མཐའ་དབུས་གཙང་གཅིག་པོ་ནས་གྲོང་གསེབ་ཀྱི་བུ་མོ་བཞི་བཅུ་ནས་ལྔ་བཅུ་ཉུང་མཐའ་ཡང་དེ་འདྲ་ཅིག་རྒྱ་ནག་གི་དགོས་མཁོ་དང་ནི་ཙུང་ཡ་རྒྱ་དང་དེ་ག་ནང་བཞིན་ཁ་ཆེ་ལ་སོགས་པ་གི་ནི་ད་མི་ཉོ་ཚོང་བྱེད་ཀྱི་ཡོད་ཡ་དེ་ད་ཅིག་ཛ་དྲག་གི་སོང་བའི་གནས་ཚུལ་ཅིག་རེད་ད་དེ་བོད་ནང་ལོགས་ནས་དེའི་སྐོར་གྱི་ཅིག་བཙོན་ལ་ཐང་ཚོང་ཐོན་ཡོང་དགོས་བ་རེད་ནི་སྐབས་དེའི་མི་ཚོང་རྒྱུ་དེ་འདྲ་ཕྱིར་ཕ་ཡུལ་ལ་ཐར་ཡོང་རྒྱུ་དེ་འདྲས་ཐོན་ཡོད་བ་རེད་དེ་ག་ནང་བཞིན་ང་ལྟ་བུར་མཚོན་ན་ལྷ་ས་ནས་ངོ་མ་ད་འོས་བཙོངས་ནས་མར་ཁ་ཆེ་ལ་བཙོངས་ཏེ་ནི་ཁ་ཆེ་གི་དཔེ་དེ་ཆོས་ལུགས་ཚང་མ་བསྒྱུར་བ་དང་ནི་ནི་ཕྱིར་ལྷ་ས་སླེབས་ཏེ་ཡོང་ཡ་དེ་འདྲས་ཐུག་མྱོང། ད་ནང་བཞིན་ད་ཁ་ཆེ་ཡི་ཡུལ་ཁ་ཆེ་དང་ནི་ཞུན་ཧྭ་ལ་སོགས་པ་ས་ལར་གི་ས་ཁུལ་དེ་ཚོ་ན་གྲོང་གསེབ་དེ་ཚོ་ན་བོད་པ་སྐྱེ་དམན་དེ་འདྲ་ཉོས་ནས་ནི་སྐྱེ་དམན་ཆགས་ཀི་ཞིག་ནི་ད་ཁོ་རང་ཚོ་ཕེབས་ཏེ་གྲོང་པ་ནས་ཕྱི་ལོགས་ལ་ཐོན་གི་མ་བཅུག་ཡ་ཅིག་ཡུལ་མི་དང་སོ་སོའི་ཕ་ཡུལ་གི་མི་དང་ཅི་ཡང་འབྲེལ་བ་བྱེད་གི་མ་བཅུག་དེ་འདྲ་བཀག་སྡོད་ཡ་དེ་ནི་མང་པོ་མཐོང་ཡ་ཡོད་པ་རེད་ཟེར་དེ་འདྲ་ངས་སུ་མཐོང་མྱོང་མཁན་དེ་འདྲ་ཡི་ཐུག་མྱོང་ད་དེ་འདྲ་གི་གནད་དོན་དེ་ད་བྱུང་ནས་བོད་ལ་ད་ལོ་མང་པོ་བྱུང་བསྡད་ཡོད་རེད། ད་ད་ལྟ་ཡིན་ན་དེ་འདྲ་བྱུང་དང་འབྱུང་བཞིན་པ་རེད་ད་ཡིན་ན་ཡང་ཡོངས་གྲགས་གི་ཅིག་གསར་འགྱུར་བརྒྱུད་ལམ་ཁག་ལ་མ་སླེབས་ཡག་དང་རྒྱལ་སྤྱི་སྟེང་ལ་མ་ཐོན་པ་ཙམ་རེད་མ་གཏོགས་ཅིག་དེ་འདྲ་མེད་ཡག་གི་གནད་དོན་མ་རེད། བོད་པའི་བུད་མེད་རྣམས་ལྐོག་ཚོང་མཁན་ཚོའི་གཡོ་འོག་ཏུ་མི་ཚུད་རྒྱུར་སྔོན་འགོག་གི་ཆེད་དུ་ཕ་མ་ནང་མི་དང་སྤྱི་ཚོགས་བཅས་ནས་ན་ཆུང་བུ་མོ་ཚོར་སློབ་གསོ་གཏོང་རྒྱུའམ་གནས་སྟངས་དེ་རིགས་ཐད་གོ་རྟོགས་སྤེལ་རྒྱུ་གལ་ཆེན་པོ་ཡིན་ཞིང་བུད་མེད་རང་ངོས་ནས་ཀྱང་མི་ལྐོག་ཚོང་མཁན་ཚོའི་མགོ་སྐོར་སླུ་བྲིད་ཀྱིས་ཁྲིམས་འགལ་གྱི་བྱ་སྤྱོད་རིགས་བྱུང་བཞིན་པའི་ཐད་ལ་དབྱེ་ཞིབ་ཀྱིས་རང་ཉིད་སྲུང་སྐྱོབ་ཡོང་ཐབས་བྱ་གལ་ཆེ་བའི་སྐོར་སངས་རྒྱས་སྐྱབས་ལགས་ཀྱིས་མུ་མཐུད་གསུངས་སོང། ད་དེ་འདྲ་གི་དོན་རྐྱེན་བོད་ཀྱི་བུ་མོ་དེ་ཚོ་ཉོ་ཚོང་བྱེད་ཡག་དང་དེ་མ་བྱུང་ཡག་གི་ད་སྔོན་འགོག་བྱེད་ཡག་ཐབས་ཤེས་ཡག་ཤོས་དེ་ད་གྲོང་གསེབ་ཀྱི་བུ་མོ་དེ་ཚོ་ལ་སློབ་གསོ་སྤྲད་ཡག་དང་ཨ་ནི་དེ་ཚོ་ལ་སོ་སོ་སྲུང་སྐྱོབ་བྱེད་ཡག་གི་ཨ་ནི་བསླབ་བྱ། སྤྲད་དགོས་ཡ་དེ་ད་གལ་ཆེན་པོ་རེད། ཅིག་མི་ཡོང་མགོ་སྐོར་གཏང་ཡ་དང་ཨ་ནི་ཕྱི་ལོགས་ནས་ཡོང་རྒྱུ་མི་ཡིན་ན་འདྲ་སོ་སོ་འཁྲིས་ན་ཡོང་རྒྱུ་གི་ངོ་ཤེས་པ་འདྲ་ཡོད་ན་འདྲ་སུ་སུ་སུ་ཅིག་ཡིན་ན་ཡང་གཟབ་གཟབ་བྱེད་དགོས་ཡ་དང་སོ་སོ་སྲུང་སྐྱོབ་བྱེད་ཡ་གི་ཐབས་ལམ་མང་པོ་ཅིག་ཡོད་ཡ་གི་ཨ་ནི་བསླབ་བྱ་དེ་ཚོ་སྤྲད་དགོས་ཡ་དེ་ཧང་སང་ཡ་གལ་ཆེན་པོ་རེད་ཟེར་མཁན་དེ་མ་གཏོགས། ད་རྒྱ་ནག་ནས་ཡོང་མཁན་དེ་ཚོ་ཚང་མ་ཅིག་ཕྱུག་བདག་ཡིན་པ་དང་དེ་ཚོ་གཉེར་མཁན་ཡིན་པ་དང་དེ་ཚོ་ལ་དངུལ་ཡོད་པ་དང་ཨ་དེ་འདྲ་འདྲ་བོ་སེམས་དེ་ཡོད་གྲོང་གསེབ་ཀྱི་བུ་མོ་དེ་ཚོ་ལྟ་བུ་མཚོན་ན་དེ་འདྲ་མ་ཡིན་པ་དང་ཨ་ནི་དེ་འདྲ་བྱས་ནས་མགོ་སྐོར་བཏང་མཁན་གྱི་མི་མང་པོ་ཡོད་ཡ་གི་ཨ་དེ་བསླབ་བྱ་རྒྱག་ཡ་དེ་དཔེ་གལ་ཆེན་པོ་རེད་བུ་མོ་དེ་ཚོ་ཡིན་ན་ཡང་སོ་སོ་ལ་བདེ་འཇགས་ཡོད་པའི་སྒོ་ནས་ས་ཆ་གཞན་དག་ལ་འགྲོ་ཡ་དང་ཨ་ནི་སོ་སོའི་ནང་མི་དང་མཉམ་དུ་ན་འདྲ་སོ་སོ་གི་དངོས་གནས་ཀྱི་ཅིག་ཡིད་བརྟན་བྱེད་ཆོག་ཡག་མི་མང་དེ་ཚོ་མཉམ་དུ་རྒྱུས་ལོན་བྱེད་དགོས་ཡ་དེ་ཚོ་ཧང་སང་ཡ་གལ་ཆེན་པོ་རེད་གཙོ་བོ་དེ་སོ་སོ་གི་སྲུང་སྐྱོབ་བྱེད་ཐབས་དང་མི་གི་མགོ་སྐོར་གཏང་ཐབས་གི་ཐབས་ལམ་དང་གཡོ་སྒྱུ་དང་དེ་ཚོ་ཚང་མ་ཤེས་དགོས་ཡ་དེ་གལ་ཆེན་པོ་རེད་ད་རྡོག་རྡོག་བྱས་ན་ཨ་ནི་སོ་སོ་གི་ཤེས་བྱ་དེ་གོང་འཕེལ་གཏང་དགོས་ཡ་དེ་གལ་ཆེན་པོ་རེད་ཤུལ་བཞག

ཁྲིམས་སྒྲིག་ལ་མ་གནོད་ཡ་གི་ཆེད་དུ་དེ་འདྲ་གི་ཁྲིམས་གཏུགས་བྱས་ན་ནི་དེ་ཚོ་དང་ལེན་བྱེད་མིན་དང་ནི་ཁྲིམས་ཁང་ལ་གནོན་ཤུགས་ཐེབས་ཡ་ལ་སོགས་པ་ད་དེ་རྒྱུ་རྐྱེན་མང་པོ་ཅིག་ཆགས་ཡོད་རེད་ར་ཡིན་ན་དེ་འདྲ་གི་དོན་རྐྱེན་མ་བྱུང་ཡ་གི་སྔོན་འགོག་བྱེད་ཡ་དེ་ཧང་སང་ཡ་གལ་ཆེན་པོ་རེད་བསམ་གི་འདུག་ད་ལྟ་རྒྱ་ནག་གི་དབང་འོག་ནི་དེ་མ་ཐག་རྒྱ་ནག་གི་ཁྲིམས་ལ་བརྟེན་ནས་སོ་སོའི་ཐོབ་ཐང་ཚང་མ་སྲུང་སྐྱོབ་བྱེད་ཐུབ་ཡ་གི་འགན་ལེན་དེ་ཡོད་མ་རེད་བསམ་གི། ཡང་འགྲོ་བ་མིའི་ཐོབ་ཐང་ཞིབ་འཇུག་པ་སངས་རྒྱས་སྐྱབས་ལགས་ཀྱིས་བོད་ཀྱི་བུད་མེད་དེ་དག་རྒྱ་ནག་ནང་བཙོངས་པའི་རྗེས་ཉོ་མཁན་ཚོས་ཁྱིམ་དུ་བཅུག་ནས་ཕ་མ་ནང་མི་སོགས་ཕྱི་ཕྱོགས་ལ་འབྲེལ་བ་བྱེད་མ་བཅུག་པར་བཙོན་པ་ལྟར་བཀག་ཉར་དང་མནར་གཅོད་རིགས་གཏོང་གི་ཡོད་པའི་སྐོར་གསུངས་དོན། མར་རྒྱ་ནག་ག་བཙོང་བྱ་རྒྱུ་གིས་བུད་མེད་དེ་ཚོ་ལ་མནར་གཅོད་དང་དེ་ཚོ་གི་ཐོབ་ཐང་འཕྲོག་ཡ་དང་ནང་མི་ལ་འབྲེལ་བ་བྱེད་མ་བཅུག་ཡ་དང་ཕྱི་མི་ལ་འབྲེལ་བ་བྱེད་མ་ཆོག་ཡ་མི་གི་ཐོབ་ཐང་མེད་པའི་སྒོ་ནས་དེ་ནང་ལ་བཙོན་ཁང་གི་རང་བཞིན་གང་འདྲ་དེ་ཡོད་དེ་མང་པོ་བྱུང་དང་འབྱུང་བཞིན་པ་རེད། ད་དེའི་ཐུག་ས་དེ་རྒྱ་ནག་གཞུང་གི་ཁྲིམས་ཐིག་དེའི་སྒང་ནས་ད་གསལ་བོ་བྱས་ནས་རྒྱ་ནག་གཞུང་གིས་སོ་སོ་གི་སྲིད་དབང་དང་དང་སོ་སོ་གི་སྲིད་དབང་ལ་ཕོག་ཐུག་མ་འགྲོ་ཡ་གི་ཁྲིམས་དེ་ཚོ་ལག་བསྟར་བྱེད་གི་མེད་ཡ། དངོས་གནས་དྲང་གནས་མི་དམངས་སྲུང་སྐྱོབ་དང་མི་དམངས་གི་ཐོབ་ཐང་སྲུང་སྐྱོབ་བྱེད་ཡའི་ཁྲིམས་དེ་ཚོ་ལག་བསྟར་བྱེད་གི་མེད་ཡ་དེ་ད་གསལ་བོ་འདྲ་བོ་ཅིག་མཚོན་གི་ཡོད་རེད་ཟེར་ཡིན་གི།
རྒྱ་ནག་གཞུང་གིས་ལོ་བཅུ་ཕྲག་འགའི་རིང་འཆར་ལྡན་བུ་སྐྱེས་སྲིད་ཇུས་དམ་དྲག་ཅན་དེ་ལག་བསྟར་བྱས་པའི་ཤུགས་རྐྱེན་འོག་དེང་སྐབས་རྒྱ་ནག་ནང་ཕོ་མོ་གཉིས་ཀྱི་གྲངས་འབོར་དོ་མཉམ་མིན་པའི་གནད་དོན་ཛ་དྲག་ངང་གནས་ཡོད་འདུག་ཉིས་སྟོང་ཉེར་གཅིག་ལོའི་རྒྱ་ནག་གི་གནས་ཚད་གཞིར་བཟུང་ན་རྒྱལ་ཁབ་དེའི་ནང་དུ་སྐྱེས་པའི་མི་འབོར་དེ་བུད་མེད་ཀྱི་མི་འབོར་ལས་ས་ཡ་སུམ་ཅུ་སོ་ལྔ་ཙམ་གྱིས་མང་བ་ཡོད་འདུག་ལ། དེ་ནི་ལོ་འགའི་སྔོན་དང་བསྡུར་ན་གནས་སྟངས་ཇེ་ལེགས་སུ་ཕྱིན་ཡོད་སྐོར་རྒྱ་ནག་གཞུང་ཕྱོགས་ནས་འགྲེལ་བརྗོད་བྱས་འདུག་དེའི་སྔོན་ལ་སྐྱེས་པ་གི་གྲངས་འབོར་བུད་མེད་ལས་ས་ཡ་བཞི་བཅུ་ལྷག་གིས་མང་བའི་གནས་སྟངས་ཡང་བྱུང་འདུག་དེང་སྐབས་རྒྱ་ནག་ནང་བུད་མེད་ཉུང་དྲགས་པའི་དབང་གིས་སྐྱེས་པ་ཚོར་མནའ་མ་མི་རག་པའི་དཀའ་ངལ་ཡོངས་ཁྱབ་ཆགས་ཡོད་འདུག་གནད་དོན་དེའི་དབང་གིས་རྒྱ་ནག་ནང་དུ་བོད་ཚུད་པའི་ཁྱིམ་མཚེས་རྒྱལ་ཁབ་ཁག་ནས་མི་ལྐོག་ཚོང་མཁན་ཚོས་ཁྲིམས་འགལ་སྒོས་བུད་མེད་རྣམས་མནའ་མར་བཙོང་བའི་གནད་དོན་ནི་ཡོངས་ཁྱབ་སྒོས་གནས་པའི་ཛ་དྲག་གི་གནས་སྟངས་ཤིག་ཏུ་གྱུར་ཡོད་པ་འབྲེལ་ཡོད་ཉམས་ཞིབ་པ་ཚོས་བརྗོད་བཞིན་པ་རེད། རྒྱ་ནག་ནང་བུད་མེད་ཀྱི་ཐོབ་ཐང་རྩོད་ལེན་ལས་འགུལ་རིགས་ཀྱི་ཐོག་དྲག་གནོན་བྱེད་བཞིན་པ་དང་བུད་མེད་ཀྱི་ཐོབ་ཐང་ཐོག་ཉམས་ཞིབ་གནང་མཁན་ཚོས་རྒྱ་ནག་དམར་ཤོག་གཞུང་གི་འགོ་ཁྲིད་ཞི་ཅིན་ཕིང་གི་དབང་འོག་ཏུ་བུད་མེད་ཀྱི་ཐོབ་ཐང་ཇེ་སྡུག་ནས་ཇེ་སྡུག་ཏུ་འགྲོ་བཞིན་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། གསན་མཁན་རྣམ་པ་ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་རྒྱང་སྲིང་བྱས་ཟིན་པ་ཡིན་ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།
ཨ་མེ་རི་ཀའི་ངོས་ནས་བོད་ཀྱི་ཆོས་དང་རིག་གཞུང་འགྲོ་བ་མིའི་ཐོབ་ཐང་དང་བཅས་པ་སྲུང་སྐྱོབ་གི་ཆེད་དུ་རྒྱ་ནག་གི་དཔོན་རིགས་ཚོ་དང་མཉམ་དུ་གྲོས་མོལ་དང་གླེང་སློང་གནང་རྒྱུའི་ཆོད་སེམས་བརྟན་པོ་ཡོད་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད། ཁ་ན་ཌ་གི་ཕྱི་འབྲེལ་ལས་ཁུངས་དུ་བོད་དོན་དམིགས་བསལ་འབྲེལ་མཐུད་པ་ཟིག་བསྐོ་གཞག་གནང་རྒྱུར་ཞུ་གཏུག་བྱས་ཡོད་སྐད། ཨ་མེ་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་ཧོང་ཀོང་གི་ནང་གི་རྒྱལ་ཁབ་བདེ་འཇགས་ཀྱི་གྱོད་དོན་གྱི་ཁྲོད་ལག་འབྲེལ་ཡོད་པའི་ཁྲིམས་དཔོན་ཚོ་ལ་ཉེས་ཆད་གཅོད་དགོས་པའི་འབོད་སྐུལ་གནང་བར་རྒྱ་ནག་གཞུང་གིས་ཁ་རྡུང་བཏང་ཡོད་སྐད།